འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
མ་གཞི་ནས་དེང་རབས་ཀྱི་སྤྱི་ཚོགས་ནང་ལ་བྱིས་པའི་སྐབས་སུ་དམའ་འབེབས་དང་བརྙས་བཅོས་བཙན་གནོན་ཕོག་དུས་མིའི་སེམས་ཁམས་སུ་རྨས་སྐྱོན་ཆེན་པོ་ཕོག་ནས་མིའི་མི་ཚེའི་ནང་ལ་ནུས་པ་མི་ཐོན་པར་ཆགས་ཀྱི་ཡོད་པའི་གནས་ཚུལ་ཡོངས་གྲགས་ཤིག་རེད། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ཡིག་ཆ་དེ་ནི་ཨོ་སི་ཀྲོ་ལི་ཡའི་སྲིད་གཞུང་གིས་ཞིབ་འཇུག་དང་གསལ་བསྒྲགས་བྱས་པའི་ཡིག་ཆ་ཞིག་གཞིར་བཅོལ་ནས་ཕྱོགས་སྒྲིག་ཞུས་པ་ཡིན། དེ་ཡང་དང་པོ་བྱིས་པ་ལ་གནོད་སྐྱོན་གྱི་རིགས་ཅི་འདྲ་ཡོང་གི་ཡོད་པའི་སྐོར་ལ་བཤད་ན། དེ་ནི་བྱིས་པ་ཆུང་དུས་ཕ་མ་ཡིས་བདག་པོ་ཡག་པོ་མ་བྱས་པའམ་སྣང་ཆུང་བཏང་བ། བཙན་གནོན་བྱས་པ་སོགས་ཕ་མ་དང་དེ་མིན་འབྲེལ་ཡོད་མི་རྒན་པའི་སྤྱོད་ཚུལ་བརྒྱུད་ནས་ཡོང་གི་ཡོད་པ་ཞིག་རེད། སྤྱོད་ཚུལ་དེ་ནི་བྱིས་པའི་སེམས་ཁམས་དང་གཟུགས་པོ་གང་རུང་ལ་ཉེན་ཁ་སྤྲོད་པའི་སྤྱོད་ཚུལ་ཞིག་རེད། སྤྱོད་ཚུལ་དེ་བསམ་བཞིན་དུ་རྐང་བཙུགས་ནས་བྱས་པ་དང། ཡང་ན་སྣང་མེད་དུ་བྱིས་པ་བདག་སྐྱོང་ཡག་པོ་མ་བྱས་པའམ་བྱིས་པའི་ལུས་སེམས་ལ་བཙན་གནོན་བྱེད་རྒྱུ་ཡོད་པ་སོགས་གོ་རྒྱུ་ཡོད་པ་རེད། དེ་ལྟ་བུའི་བཙན་གནོན་ལ་དབྱེ་བ་ལྔ་ཡོད་པ་ལས། ལུས་ལ་བཙན་གནོན་བྱས་པ་དང་སེམས་ལ་རྨ་ཁ་བཟོ་བ། སྣང་མེད་གཏོང་བ། ཆགས་སྲེད་ཀྱི་བཙན་གནོན་བརྩད་པ། ཡང་ན་ཕ་མ་དང་ནང་མིའི་བར་ལ་འཁྲུག་འཛིང་ཆེན་པོ་བཟོས་པ་མཐོང་བཅུག་པ་སོགས་ཡིན་པ་རེད། འོ་ན་དེ་ལྟ་བུའི་སྣང་མེད་བཏང་བའམ་བཙན་གནོན་བྱས་པའི་རྐྱེན་གྱིས་མི་ཚེའི་ནང་འབྲས་བུ་ངན་པ་ཅི་འདྲ་ཡོང་གི་ཡོད་པའི་སྐོར་ལ་བཤད་ན། དཔེར་ན་མི་ཁ་ཤས་ཆེན་པོ་ཆགས་དུས་མི་ཚེ་ལ་འགྱུར་བ་འགྲོ་རྒྱུ་མེད་པའི་གནོད་སྐྱོན་ཆེན་པོ་ཡོང་གི་ཡོད་པ་དང། ཁ་ཤས་ཆེན་པོ་ཆགས་དུས་འབྲས་བུ་ཅུང་ཆུང་བ་ཡོང་གི་ཡོད་པ་རེད། དེ་ལྟ་བུའི་ཁྱད་པར་གང་ནས་ཡོང་གི་ཡོད་རེད་ཟེར་ན། དེ་ནི་བྱིས་པ་དེ་ལ་དེ་ལྟ་བུའི་སྣང་ཆུང་དང་བཙན་གནོན་གྱི་རིགས་ཅི་ཕོག་ཡོད་པ་དང་རྒྱུན་རིང་ཐུང་ཅི་ཙམ་བྱས་པ། ཤུགས་ཆེ་ཆུང་ཅི་ཙམ་བྱུང་བ་སོགས་དང་འབྲེལ་བ་ཡོད་པ་ཞིག་རེད། དེ་ཡང་འགྱུར་བ་འགྲོ་རྒྱུ་མེད་པའི་མི་ཚེ་ཧྲིལ་པོ་ལ་སྐྱོན་བྱུང་བའི་ཡོང་ཁུངས་དེ་ནི། བྱིས་པ་ལ་གོང་ཞུས་ཀྱི་གནོད་འཚེ་དེ་རྣམས་ཡང་ནས་ཡང་དུ་རྒྱུན་རིང་པོར་ཕོག་པའི་རྐྱེན་གྱིས་ཡིན་པ་སྤྱི་ལོ་ཉིས་སྟོང་ལྔ་ལོ་དང་སྤྱི་ལོ་ཉིས་སྟོང་བཅུ་ལོ། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་བཅས་ལ་ཞིབ་འཇུག་ཁག་འདྲ་མིན་བྱས་པ་བརྒྱུད་ནས་ཤེས་རྟོགས་བྱུང་ཡོད་པ་རེད། ཡང་བྱིས་པ་ཡི་སྐབས་སུ་བདག་སྐྱོང་མ་བྱས་པའམ་སྣང་མེད་བཏང་བ། དེ་བཞིན་བཙན་གནོན་ཕོག་པའི་འབྲས་བུ་ཡི་སྐྱོན་ཆེ་ཆུང་གི་གནད་དོན་ཐད་ལ་ཞིབ་འཇུག་བྱས་པའི་གྲས་སུ། གནོད་སྐྱོན་ཕོག་པའི་སྐབས་སུ་ལོ་ཅི་ཙམ་ཆུང་བ་ཡོད་པ་དེ་ཙམ་གྱིས། རྗེས་སུ་ལོ་ཅི་ཙམ་ཆེན་པོ་ཆགས་པ་དང་མཉམ་དུ་དཀའ་ངལ་དེ་ཆེ་བ་ཡོང་གི་ཡོད་པ་བཅས་རེད། ཡང་གནོད་སྐྱོན་ཕོག་པའི་བྱིས་པ་ཡིས་གནོད་སྐྱོན་ཡོང་དགོས་པའི་སྐྱོན་དེ་རང་ལ་ཡོད་པར་ངོས་འཛིན་བྱས་པ་ཡིན་ན། རྗེས་སུ་སེམས་ནང་དཀའ་ངལ་ཆེ་བ་ཡོང་གི་ཡོད་པ་རེད། དཔེར་ན་བྱིས་པ་ཞིག་ཕ་མ་ཡིས་བདག་པོ་ཡག་པོ་མ་བྱས་པའི་རྗེས་སུ་ཕ་མ་ཡིས་དེའི་སྐྱོན་དེ་བྱིས་པ་དེ་ལ་བཙུགས་པ་ཡིན་ན། རྗེས་མ་བྱིས་པ་དེ་ཆེན་པོ་ཆགས་དུས་དཀའ་ངལ་ཆེ་བ་ཡོང་གི་ཡོད་པ་རེད། ཡང་དཔེ་མཚོན་གཞན་ཞིག་ཞུས་ན། བྱིས་པ་ཞིག་ལ་ཆགས་སྲེད་དང་འབྲེལ་བའི་བཙན་གནོན་ཕོག་རྗེས། མི་གཞན་གྱིས་བྱིས་པ་དེ་ལ་དེ་ལྟར་ཡོང་དགོས་པའི་རྒྱུ་མཚན་དེ་བྱིས་པ་དེ་ཡིས་མ་འགྲིག་པས་ཡིན་པའི་སྐད་ཆ་བཤད་པ་ཡིན་ན། རྗེས་སུ་བྱིས་པ་དེའི་མི་ཚེའི་ནང་ལ་སྐྱོན་ཆེ་བ་ཡོང་གི་ཡོད་པ་རེད། དེ་ལྟར་མ་བྱས་པར་གནོད་འཚེ་ཕོག་པའི་བྱིས་པ་དེ་ལ་རྒྱབ་སྐྱོར་དང་སེམས་གསོ། བཟང་ཕྱོགས་ཀྱི་བསམ་བློའི་སློབ་གསོ་བཏང་ན་དཀའ་ངལ་དེ་གདོང་ལེན་བྱ་རྒྱུ་ལ་ཕན་ཐོགས་ཡོང་གི་ཡོད་པ་བཅས་རེད། གོང་ཞུས་ཀྱི་གནོད་འཚེ་དེས་ཕ་མ་ཡིས་བྱིས་པར་བདག་པོ་ཡག་པོ་མ་བརྒྱབ་པ་དང། བྱིས་པ་ལ་གཞན་གྱིས་བཙན་གནོན་ཕོག་པ། ཆགས་སྲེད་ཀྱི་བཙན་གནོན་ཕོག་པ་སོགས་ཆུང་དུས་གནོད་འཚེ་བྱུང་བའི་རྐྱེན་གྱིས། དུས་ཡུན་རིང་པོ་ལ་སྐྱོན་ཅི་ཡོང་གི་ཡོད་པའི་ཐད་ལ་བཤད་ན། བྱིས་པ་ཁ་ཤས་ཆུང་དུས་བྱུང་བའི་གནོད་འཚེ་ཡི་རྐྱེན་གྱིས་ལུས་སེམས་ཀྱི་དཀའ་ངལ་མྱུར་དུ་འགོ་བཙུགས་ཀྱི་ཡོད་ཀྱང། ཁ་ཤས་ལོ་མང་པོའི་རྗེས་སུ་དཀའ་ངལ་དེ་ཡོང་གི་ཡོད་པ་རེད། ཡང་མི་ཁ་ཤས་ཀྱིས་ཆུང་དུས་སུ་གནོད་འཚེ་ཕོག་པ་བརྗེད་འགྲོ་གི་ཡོད་ན་ཡང། དེ་ཡི་འབྲས་བུ་ངན་པ་མུ་མཐུད་ནས་ཡོང་གི་ཡོད་པ་མ་ཚད། ལོ་ཆེན་པོ་སོང་རྗེས་གློ་བུར་དུ་སྔར་བྱིས་པའི་སྐབས་བྱུང་བའི་དཀའ་ངལ་དེ་དྲན་པ་གསོས་ཡོང་གི་ཡོད་པའི་གནས་ཚུལ་ཡང་ཡང་ཡོང་གི་ཡོད་པ་རེད། ཡང་བྱིས་པའི་སྐབས་སུ་གནོད་འཚེ་ཕོག་པའི་རྐྱེན་གྱིས་མི་རབས་ནས་མི་རབས་ལ་དཀའ་ངལ་མྱོང་གི་ཡོད་པའི་གནས་ཚུལ་ཐད་ནས། ཆུང་བྱིས་པའི་དུས་སུ་ལུས་སེམས་ལ་བཙན་གནོན་ཕོག་མྱོང་མཁན་ཕ་མ་མང་པོ་ཞིག་རྗེས་སུ་རང་གི་བྱིས་པ་ལ་བཙན་གནོན་སྤྲོད་མཁན་དུ་འགྱུར་འགྲོ་གི་ཡོད་པ་རེད། མཚམས་མཚམས་སུ་མི་རབས་གཉིས་གསུམ་གོང་དུ་བྱིས་པ་ལ་བཙན་གནོན་མྱོང་བའི་རྐྱེན་གྱིས། མི་རབས་གཅིག་གི་རིང་ལ་རང་གི་བྱིས་པ་ལ་བཙན་གནོན་མ་བྱས་ཀྱང། མི་རབས་དེའི་རྗེས་སུ་དེའི་རིགས་རྒྱུད་ཀྱི་མི་གཞན་གྱིས་རང་གི་བྱིས་པ་ལ་བཙན་གནོན་བྱེད་མཁན་དུ་འགྱུར་གྱི་ཡོད་པ་རེད། དེ་ནས་མི་རབས་གཅིག་གི་སྐབས་སུ་རང་གི་བྱིས་པ་ལ་བཙན་གནོན་དང་ལྟ་སྐྱོང་ཡག་པོ་མ་བྱས་པ་ཡིན་ན། དེ་ནས་མི་རབས་མང་པོའི་བར་ལ་དཀའ་ངལ་དེ་ལྟ་བུ་བཟོ་མཁན་དུ་འགྱུར་གྱི་ཡོད་པའི་གནད་དོན་ཞིག་རེད། དེ་ལྟར་བྱས་ན། སྤྱིར་བཏང་ནང་མི་གཅིག་གི་ནང་ལ་བཟའ་ཚང་བར་ལ་འཁྲུག་འཛིང་བྱས་པ་དང། ཕ་མ་ཡིས་བྱིས་པ་ལ་བཙན་གནོན་བྱས་པ་ཡིན་ན་སྤྱོད་ཚུལ་དེ་རྒྱུན་མི་འཆད་པར་མི་རབས་ནས་མི་རབས་བར་གནས་ཀྱི་ཡོད་པ་ཞིག་རེད། ཡང་ཞིབ་འཇུག་གི་བརྒྱུད་ནས་ཤེས་རྟོགས་བྱུང་བ་གཞན་ཞིག་ནི་བྱིས་པ་ཡི་སྐབས་སུ་བཙན་གནོན་ཕོག་མྱོང་མཁན་རྣམས་ཆེན་པོ་ཆགས་དུས་སླར་ཡང་གཞན་གྱི་བཙན་གནོན་ཕོག་ས་ལ་ཡང་འགྱུར་བའི་ཉེན་ཁ་ཆེ་བ་ཡོད་པ་རེད། ལྷག་པར་དུ་བུད་མེད་རྣམས་ཆུང་བྱིས་པའི་དུས་སུ་ལུས་ལ་ཉེས་རྡུང་ཕོག་པ་དང་བཙན་གཡེམ་ཕོག་པ་ཡིན་ན་ཆེན་པོ་ཆགས་རྗེས་སླར་ཡང་ཉེས་རྡུང་དང་བཙན་གནོན་མྱོང་མཁན་དུ་འགྱུར་བའི་ཉེན་ཁ་ཆེ་བ་ཡོད་པ་བཅས་རེད། དེ་ལྟ་བུའི་ཞིབ་འཇུག་བྱ་ཡུལ་བུད་མེད་རྣམས་ཀྱི་ནང་ནས་བརྒྱ་ཆ་བདུན་ཅུ་དོན་གཉིས་ཆེན་པོ་ཆགས་རྗེས་སླར་ཡང་བཙན་གནོན་ཕོག་མཁན་དུ་གྱུར་ཡོད་པ་རེད། ཆུང་བྱིས་པའི་སྐབས་སུ་བཙན་གནོན་ཕོག་མ་མྱོང་མཁན་གྱི་བུད་མེད་རྣམས་ཆེན་པོ་ཆགས་དུས་བཙན་གནོན་མྱོང་མཁན་དུ་གྱུར་པ་བརྒྱ་ཆ་བཞི་བཅུ་ཞེ་གསུམ་ལས་བྱུང་མེད་པ་རེད། དེར་བརྟེན་འདི་ཡིས་ཆུང་བྱིས་པའི་སྐབས་སུ་བཙན་གནོན་ཕོག་མྱོང་མ་མྱོང་གཉིས་བར་ལ་ཆེན་པོ་ཆགས་དུས་སླར་ཡང་བཙན་གནོན་ཕོག་པའི་གོ་སྐབས་ཆེ་ཆུང་གསལ་སྟོན་བྱས་ཡོད་པ་ཞིག་རེད། ཡང་བཙན་གཡེམ་དང་ཆགས་སྲེད་ཀྱི་བཙན་གནོན་ཕོག་མྱོང་མཁན་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་གོང་ཞུས་ཨོ་སི་ཀྲོ་ལི་ཡའི་སྲིད་གཞུང་གིས་འགྲེམས་སྤེལ་བྱས་པ་ལྟར་ན།

མགོ་ན་བའི་ན་ཚ། མཚན་མ་ཡི་ན་ཚ། གྲིབ་སྐྱོན་གྱི་ན་ཚ། སྙིང་གི་ན་ཚ་སོགས་ན་བའི་ཉེན་ཁ་ཆེ་བ་ཡོད་པ་རེད། དེ་བཞིན་དུ་སྤྱིར་བཏང་ནས་ཆུང་དུས་བྱིས་པའི་སྐབས་སུ་གོང་ཞུས་ལྟར་བཙན་གནོན་མྱོང་མཁན་རྣམས་ཆེན་པོ་ཆགས་དུས་ཕྱོགས་ཡོངས་ཀྱི་འཕྲོད་བསྟེན་གང་ས་གང་ནས་དཀའ་ངལ་སྣ་ཚོགས་ཡོང་གི་ཡོད་པ་རེད། དེ་བཞིན་དུ་སེམས་ཁམས་ཀྱི་འཕྲོད་བསྟེན་ཐོག་ནས་བཤད་ན། ཆུང་བྱིས་པའི་སྐབས་སུ་བདག་སྐྱོང་ཡག་པོ་མ་བྱུང་བ་དང་བཙན་གནོན་མྱོང་མཁན་ན་ཆེ་རུ་འགྲོ་དུས་སེམས་ཁམས་ཀྱི་དཀའ་ངལ་སྣ་ཚོགས་མྱོང་གི་ཡོད་པ་རེད། དེའི་གྲས་སུ། རང་གི་སེམས་རང་གིས་སྐྱོང་མི་ཐུབ་པར་ཆགས་པ་དང། སྡུག་བསྔལ་དང་འཇིགས་སྣང་གི་ཚོར་བ། མི་གཞན་ལ་འབྲེལ་བ་མི་བྱེད་པ། སེམས་སྡུག་གཏིང་ཟབ་མོ་ཡོད་པ། སེམས་ཟང་ངེ་ཟིང་ངེ་ལས་ལྷོད་ལྷོད་མི་ཐོབ་པ། དེ་མིན་གྱི་སེམས་གཅོང་འཇགས་པ་སོགས་ཡོང་གི་ཡོད་པ་རེད། ཨ་མེ་རི་ཁའི་ནང་བྱས་པའི་ཞིབ་འཇུག་གཞན་ཞིག་གིས་བྱིས་པའི་སྐབས་སུ་བཙན་གནོན་མྱོང་མཁན་གྱི་མིའི་མི་ཚེའི་ནང་ལ་སེམས་གཅོང་འཇགས་པའི་གོ་སྐབས་མི་གཞན་ལས་ལྡབ་དྲུག་གིས་ཆེ་བ་ཡོད་པ་ངོས་འཛིན་བྱས་འདུག། དོན་དངོས་ཀྱི་རྒྱུ་མཚན་དེ་ལྟ་བུ་ངེས་ཤེས་ཡོད་པའི་ཐོག་ནས་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་བྱིས་པ་ཆུང་དུས་ནས་གསོ་སྐྱོང་བྱེད་ཕྱོགས་དེ་གུས་ཞབས་དང་བརྩེ་བ་ལྡན་པའི་ཐོག་ནས་གསོ་སྐྱོང་བྱེད་དགོས་པའི་སློབ་སྟོན་ལག་བསྟར་བྱེད་བཞིན་པ་ཞིག་རེད། དེ་ལྟར་བྱེད་རྒྱུ་དེ་རང་གི་བྱིས་པའི་མི་ཚེའི་ནང་ལ་མི་ཚེ་དེ་ནུས་པ་ཅན་ཞིག་ཡོང་དང་མི་ཡོང་གི་གནད་དོན་ལ་ཐུག་ཡོད་པ་མ་ཚད། ཐ་ན་མི་རབས་ནས་མི་རབས་བར་གྱི་རང་གི་མི་རྒྱུད་ཀྱི་ལུས་སེམས་གཉིས་ཀྱི་འཕྲོད་བསྟེན་ལ་འབྲེལ་བ་ཅི་འདྲ་ཡོད་པ་ཐེངས་འདིའི་ལེ་ཚན་ནང་སྙན་སྒྲོན་ཞུས་པའི་ཞིབ་འཇུག་ཁག་གིས་ངེས་ཤེས་བྱུང་འདུག། གསན་མཁན་རྣམ་པ་ཚོ་ད་ནི་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་དེ་འདི་ནས་མཚམས་འཇོག་ཞུ་གི་ཡིན། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ལེ་ཚན་རྗེས་མའི་ནང་སླར་ཡང་མཇལ་ཡོང། ད་ཚོ་མ་ཚེ་རིང།